ལོ་རེན་ཛོ་རུ་ཁུ་ཙ་ལགས་ནི་རྒྱན་ཆ་བཟོ་ལས་པ་ཞིག་ཡིན་པ་དང། ཁོང་ལོ་ལྔ་བཅུ་རིང་རྒྱན་ཆ་བཟོ་ལས་ཀྱི་ཚོང་ལས་གཉེར་བཞིན་ཡོད་འདུག་ཁོང་གིས་གསུངས་དོན། I come from a family of six kids. ངའི་ནང་ལ་ཕྲུ་གུ་དྲུག་ཡོད་དུས་ང་རང་ཨི་ཐི་ལི་ལ་ཡོད་དུས་སློབ་གྲྭ་གྲོལ་རྗེས་ལས་ཀ་བྱེད་པར་འགྲོ་གི་ཡོད། དེ་འདྲ་ཡིན་དུས་ང་རང་ལོ་བཅུ་གཅིག་ཙམ་ནས་ལས་ཀ་བྱེད་འགོ་བཙུགས་པ་ཡིན།

ཚོང་ལས་ཆུང་ཁག་ལྷན་ཚོགས་ཀྱི་སྤྱི་ཁྱབ་འགན་འཛིན་སྐུ་ཞབས Bill Lang ལགས་ཀྱིས་གསུངས་དོན། Some of them are within weeks of closing.
ཚོང་ལས་ཆུང་ཁག་འགའ་ཤས་ཤིག་བདུན་ཕྲག་གཅིག་གཉིས་ནང་སྒོ་རྒྱག་དགོས་པའི་གནས་སྟངས་གྱར་ཡོད་པས་གཞུང་གི་རོགས་སྐྱོར་ལ་བརྟེན་དགོས་པ་ཆགས་ཡོད། ཚོང་ལས་ཁག་འགའ་ཤས་ཤིག་ལ། གསོག་དངུལ་ཡོད་པར་བརྟེན་མུ་མཐུད་ཟླ་བ་འགའ་ཤས་རིང་ཚོང་ལས་གཉེར་ཐུབ་པ་ཡོད། རྟོག་ཞིབ་དེར་ལན་འདེབས་བྱུང་བ་ལ་གཞིགས་ན། ཚོང་ལས་ཆུང་ཁག་གཉེར་མཁན་གྱི་སྦྱིན་བདག་འབུམ་དགུ་ཙམ་ཞིག་གིས་ཏོག་དབྱིབས་ནད་ཡམས་སྐབས་ཚོང་ལས་མུ་མཐུད་གཉེར་ཐུབ་ཆེད་དངུལ་གསོག་འཇོག་བྱས་པ་རྣམས་བེད་སྤྱོད་བྱེད་དགོས་པ་ཐོན་ཡོད་འདུག་དེ་བཞིན་སྦྱིན་བདག་འབུམ་ལྔ་ཙམ་ཞིག་གིས Superannuation ཆེད་དངུལ་གསོག་འཇོག་བྱས་པ་དེ་ཕྱིར་འདོན་བྱས་ཡོད་འདུག་དེ་མ་ཟད་སྦྱིན་བདག་འབུམ་གཅིག་ཙམ་ཞིག་གིས་རང་ཉིད་ཀྱི་ཚོང་ལས་མུ་མཐུད་གཉེར་ཕྱིར་ས་ཁང་འཚོང་དགོས་པ་བྱུང་ཡོད་འདུག

དེ་ཡང་མེལ་བོན་གྲོང་ཁྱེར་ནང་ཚོང་ལས་ཁག་མང་པོ་ཞིག་གིས་ཕྱི་ཟླ་དང་པོའི་ཚེས་བཅུ་གཉིས་ནས་བཟུང་མི་ཡོངས་ལས་ཁུངས་སུ་ལས་ཀར་བཅར་འགོ་ཚུགས་པའི་རེ་བ་བཅངས་བཞིན་ཡོད་ཀྱང་ཕྱི་ཚེས་བཅོ་བརྒྱད་བར་ཁྱིམ་དུ་བསྡད་ནས་ལས་ཀ་བྱེད་དགོས་པའི་བཀའ་རྒྱ་བཏང་གནང་ཡོད་འདུག། ཡང Creperie Cafe ཞེས་པའི་ཚིག་ཇ་ཁང་གི་སྦྱིན་བདག་བཟའ་ཚང་གཉིས་ཀྱིས་ཡང་ལས་བྱེད་པ་ཡོངས་ལས་གནས་སུ་ཕྱིར་ལོག་བྱེད་པར་རེ་སྒུག་བྱེད་བཞིན་ཡོད་འདུག་ཚོང་ལས་དེའི་སྦྱིན་བདག Luc Vu ལགས་ཀྱིས་མེལ་བོན་ནང་དམ་དྲག་ཆེ་བའི་སྐབས་ཉིན་རེའི་ཡོང་འབབ་ཨོ་སྒོར་ཉིས་རྩ་བརྒྱད་ཙམ་ལས་མེད་པར་ཁོང་གིས་འགྲེལ་བརྗོད་གནང་དོན། I feel like a cry in the heart but I don't want to cry. གནས་སྟངས་སེམས་སྐྱོ་བོ་དེའི་སྐོར་བསམ་བློ་བཏང་སྐབས་མིག་ཆུ་ཤོར་གྱི་འདུག་ཡིན་ནས་ངས་སྡུག་རུས་དང་བཟོད་སྒོམ་བྱས་ནས་གནས་སྟངས་དེ་ལས་ཐར་བའི་རེ་བ་བྱེད་ཀྱི་ཡོད། ང་རང་མུ་མཐུད་ཚོང་ལས་དེ་གཉེར་འདོད་འདུག་ལ། ང་ཚོའི་ལས་བྱེད་པ་ཡོངས་ལས་ཀར། སླར་ཡང་སྐད་བཏང་འདོད་འདུག། ཡང་གོན་ཆས་ཚོང་ལས་ཁང Black Orange ཞེས་པའི་སྦྱིན་བདག Martin Flauch Scott ལགས་ཀྱིས་ཉེ་བའི་དུས་སུ་གོན་ཆས་ཉོ་མཁན་མི་ཉུང་བ་ཞིག་ཡོང་གི་ཡོད་པས་མ་འོངས་པར་རེ་བ་བཟང་པོ་བཅོལ་བཞིན་ཡོད་ཅེས་ཁོང་གིས་གསུངས་དོན། I think people are more mindful of དེང་སང་མི་མང་པོ་ཞིག་གིས་ཅ་དངོས་ཉོ་སྐབས་ཚོང་ལས་ཆུང་བ་ཁག་ལ་དམིགས་བསལ་བསམ་ཤེས་དང་དོ་སྣང་བྱེད་ཀྱི་ཡོད་པ་མཐོང་བྱུང། ང་ཚོའི་སྤྱི་ཚོགས་ནང་མི་ཚང་མས་ཚོང་ལས་ཁག་ཆུང་བ་ལ་རྒྱབ་སྐྱོར་བྱེད་པ་མཐོང་སྐབས་སེམས་ཤུགས་འཕར་མ་སྐྱེ་གི་འདུག་ལ། མ་འོངས་པར་ཚོང་ལས་མུ་མཐུད་གཉེར་ཐུབ་ཀྱི་རེད་བསམ་པའི་ཡིད་ཆེས་ཡང་སྐྱེ་གི་འདུག་གོན་ཆས་ཚོང་ལས་དེ་ཡང་ལོ་སུམ་ཅུ་རིང་ཚོང་ལས་གཉེར་ཡོད་པ་དང་ཉེ་བའི་དུས་སུ་ནད་ཡམས་སྐབས་དྲ་ཐོག་བརྒྱུད་ཚོང་ལས་གཉེར་འགོ་ཚུགས་དགོས་པ་བྱུང་ཡོད་འདུག་ཚོང་ཁང་དེའི་ལས་བྱེད་པ Daniela Burch ལགས་ཀྱིས་གསུངས་དོན། ཐོག་མར་ནད་ཡམས་ཀྱི་རྐྱེན་པས་ཚོང་མི་རྒྱུག་པའི་སྐབས་ང་ཚོར་ཐབས་ཤེས་གང་ཡང་མེད་པའི་གནས་སྟངས་ཤིག་བྱུང། དེར་བརྟེན་རིམ་བཞིན་ང་ཚོས་ཐབས་ཤེས་བཏང་ནས་སྤྱི་ཚོགས་དྲ་རྒྱ Instagram དང། དྲ་རྒྱའི་ཁྲོམ་ར་ཐོག་གྱོན་ཆས་འཚོང་འགོ་ཚུགས་པ་ཡིན། སྟབས་ལེགས་པ་ཞིག་ལ་དྲ་ཐོག་བརྒྱུད་མངའ་སྡེ་གཞན་དང་ཕྱི་རྒྱལ་ཡུལ་གྲུ་ཁག་ལས་ཁོང་ཚོའི་གྱོན་ཆས་མངགས་ཉོ་བྱེད་མཁན་མུ་མཐུད་ཡོང་གི་ཡོད་འདུག་གནས་ཚུལ་དེ་ནི་གསར་འགོད་པ Phillippa Carisbrooke ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan དུ་གསན་རྒྱུ་ཡོད།